ཉེས། ཉེ་བར་ལེན་ཉིད་བདག་ཡིན་ནོ། ཨ་ནི་ཉེ་བར་ལེན་པ་ཕུང་པོ་ཉིད་བདག་རེད་འགྲོ་གི་རེད། ཞེ་ན། ཁྱོད་ཀྱི་བདག་ནི་མེད་པ་ཡིན། ཨ་ནི་ཁྱོད་ཀྱི་བདག་ནི་རང་བཞིན་གྱིས་མེད་པ་ཡིན་པར་ཐལ། ཕུང་པོའི་རྣམ་གྲངས་ཙམ་དུ་ཟད་པའི་ཕྱིར། ཞེས་གསུངས་པ་ལྟར་ཉེ་བར་ལེན་གཞི་ཕུང་པོ་ལྔ་ལས་གཞན་པའི་ཉེ་བར་ལེན་པ་པོའི་བདག་མེད་པར་འགྱུར་བའི་སྐྱོན་དང། ད་བདག་དང་ཕུང་པོ་གཉིས་རང་བཞིན་གྱིས་གྲུབ་པའི་གཅིག་ཡིན་ན་དབྱེར་མེད་རེད་གོ་རེད་ཨ་ནི་བདག་ཕུང་པོ་རེད་འགྲོ་གོ་རེད། བདག་ཕུང་པོ་ཡིན་ན་ཨ་ནི་བདག་དེ་བདག་མ་ཡིན་པ་ཆགས་འགྲོ་གོ་རེད། ག་རེ་ཟེར་ན་བདག་ཕུང་པོ་ཡིན་ཙང་ཉེ་བར་བླང་བྱ་རེད་སོང་རོགས་ཉེ་བར་བླང་བྱ། ཉེ་བར་བླང་བྱ་དེ་རེད་གོ་ད་ཨ་ནི་བདག་མེད་པ་ཆགས་འགྲོ་གོ་འདུག། དེ་སྐྱོན་ཡོད་རེད། ཉེ་བར་ལེན་གཞི་ཕུང་པོ་ལྔ་ལས་གཞན་པའི་ཉེ་བར་ལེན་པ་པོའི་བདག་མེད་པར་འགྱུར་བའི་སྐྱོན་དང། དེར་མ་ཟད་དབུ་མ་འཇུག་པ་ལས། ཤེས་བྱ་ཆོས་ཅན། ལེན་པ་པོ་བདག་དེ་རང་གི་ཉེ་བར་ལེན་པ་པོ་དང་གཅིག་པའི་དངོས་པོ་རིགས་པ་མིན་ཏེ། ལེན་པོ་རང་ཉེར་ལེན་གཅིག་རིགས་དངོས་མིན་ཟེར་དེ་རེད། ལེན་པ་པོ་བདག་རེད་བ་ད་དེས་རང་གི་ཉེ་བར་ལེན་པ། ཕུང་པོ་དང། དེ་ནས། ཕུང་པོ་དང། རང་ངོས་ནས་གྲུབ་པའི་རེད་བ་ད་གཅིག་པའི་དངོས་པོར་རིགས་པ་མིན་ཏེ། བདག་ཕུང་གཅིག་ཡིན་པ་དེ་ལྟ་ན། བདག་དང་ཕུང་པོ་གཉིས་གཅིག་དབྱེར་མེད་ཡིན་ན། ཨ་ནི་ལས་དང་བྱེད་པ་པོ་གཅིག་ཉིད་དུ་འགྱུར་བའི་ཕྱིར། ད་ལས་དང་བྱེད་པ་པོ་གཉིས་གཅིག་ཉིད། བྱེད་པ་པོ་གཉིས་གཅིག་ཉིད་འགྱུར་བའི་ཕྱིར་རོ། ཞེས་གསུངས་པ་ལྟར་ཉེ་བར་བླང་བྱ་དང་ཉེ་བར་ལེན་པ་པོ། ལུས་དང་ལུས་ཅན། ཡན་ལག་དང་ཡན་ལག་ཅན་རྣམས་གཅིག་ཏུ་འགྱུར་བའི་སྐྱོན་འབྱུང། དེར་མ་ཟད་བདག་ཕུང་པོ་དང་གཅིག་ཡིན་ན་འཇུག་པ་ལས། ག་དེ་ཕུང་པོ། བདག་ཡིན་ན། ག་དེ་ཕུང་པོ་བདག། ཡིན་ན་དེའི་ཕྱིར་ཕུང་པོ་དེ་མང་བས་བདག་དེ་དག་ཀྱང་མང་པོར་འགྱུར་བར་ཐལ།

རྒྱུད་གཅིག་པའི་ང་རྒྱུད་གཅིག་པ་གཅིག་མ་གཏོགས་ཡོད་མ་རེད། ང་རྒྱུད་གཅིག་མ་གཏོགས་རྒྱུད་ཐ་དད་པའི་ང་མང། སོ་སོ་ལ་རྒྱུད་ཐ་དད་པའི་ང་ཡོད་མ་རེད། རྒྱུད་ཐ་དད་པའི་ང་ཡོད་མ་རེད། ང་གཅིག་རང་རེད། རྒྱུད་གཅིག་རེད། རྒྱུད་གཅིག་པའི་ང།

བདག་ལྔ་མེད་གསུང་གི་འདུག་བ། བདག་ལྔ་ཡོད་མ་རེད། འདི་ནི་བདག་གཅིག་མ་གཏོགས། དཔེར་ན་མི་བློ་བཟང་ཟེར་ཅིག་ཡིན་ན། བློ་བཟང་ཡིན་ན་བློ་བཟང་གཅིག་མ་གཏོགས་ཡོད་མ་རེད་པ་ད། སོ་སོའི་བློ་བཟང་བསྡད་ས་གི་གདན་སྒང་དེ་ལ། བསྡད་མཁན་གྱི་གང་ཟག་གཅིག་མ་གཏོགས་ཡོད་མ་རེད་པ། ཡོད་རེད་པས། བློ་བཟང་ཁོ་རང་མ་གཏོགས་བསྡད་གི་མ་རེད་པ་ད།

གང་ག་འདྲའི་ནས་དབྱེར་མེད་འོ་དེ་རེད། ཐལ་བའི་སྐྱོན། བདག་ཕུང་ལྔ་ཡིན་བཞིན་དུ་མ་ཡི་ལྔ་དུས་ཉིང་མཚམས་སྦྱོར་བ་དོན་མེད་པའི་སྐྱོན། བདག་ཕུང་པོ་ལྔ་ཡིན་བཞིན་དུ། མ་ཡི་མངལ་དུ་ཉིང་མཚམས་སྦྱོར་བ་དོན་མེད་པའི་སྐྱོན། ཡང་ང་ལུས་དང་ངོ་བོ་རང་བཞིན་གྱིས་གཅིག་ཡིན་ན་ཤི་བའི་འོག་ཏུ་ལུས་མེར་བསྲེགས་ནས་ཐལ་བར་འགྱུར་བའི་ཚེ་ང་ཡང་མེར་བསྲེགས་ནས་ཐལ་བར་འགྱུར་བའི་སྐྱོན། ད་སོ་སོའི་གཟུགས་པོ་དེ་སོ་སོ་ཡིན་ན། སློབ་མ་དང་ང་ཡིན་ན་ང་ཡི་ལུས་དེ་ང་ཡིན་ན་ཨ་ནི་ང་ཡི་ལུས་དེ་མེ་སྲེག་བཏང་འགྲོ་གི་རེད་བ་ཤི་དུས་སྒང་ལ་ཨ་ནི་ང་མེ་སྲེག་བཏང་བ་ཐལ་ང་མེ་སྲེག་བཏང་རྒྱུ་ཡོད་ན་ཨ་ནི་ང་སྐྱེ་བ་ཕྱི་མ་འགྲོ་གི་མ་རེད་བ་ང་སྐྱེ་བ་ཕྱི་མ་འགྲོ་གི་མེད་ན་ཨ་ནི་ལས་བྱས་པ་ཆུད་ཟོས་པ་རེད། ཁེ་བཟང་རེད་ཚེ་འདི་ལ་རེད་བ་ད་ལས་བྱས་པ་རེད་བ་ད་ཨ་ནི་ལས་མ་བྱས་པ་དང་ཕྲད་སོང་བ་རེད། ད་དེ་ཚོའི་སྐྱོན་ཡོད་རེད། འདི་ནི་ཐལ་བར་འགྱུར་བའི་སྐྱོན་རེད། དེར་མ་ཟད་ང་སྐྱེ་བ་ཕྱི་མར་ཉིང་མཚམས་སྦྱོར་བ་བཞིན་དུ་ལུས་ཀྱང་ཉིང་མཚམས་སྦྱོར་བ་ཟེར། ད་ང་དང་ལུས་གཉིས་གཟུགས་པོ་གཉིས་རང་བཞིན་གྱིས་གྲུབ་པའི་རང་ངོས་ནས་གྲུབ་པའི་གཅིག་ཡིན་ན། ད་དབྱེར་མེད་ཀྱི་གཅིག་རེད། བློ་ལ་སོ་སོ་སྣང་རྒྱུ་མེད་པའི་གཅིག། དེ་ཡིན་ན་ཨ་ནི་བི་ཀའི། སོ་སོ་བི་ཀའི་སྐྱེ་བ་ཕྱི་མ་ལ་ཉིང་མཚམས་སྦྱར་གྱི་རེད་བ་ད།

འདི་ནི། བདག་བེམ་པོ་ཡིན་པའི་སྐྱོན་བཅས་འབྱུང། ང་སེམས་དང་གཅིག་ཡིན་ན། སེམས་ལ་འདི་ནི། ད་ལུས་ལ་འདི་སོང་བ་དང་ང་སེམས་དང་གཅིག་ཡིན་ན། དབྱེར་མེད་ཀྱི་གཅིག་ཡིན་ན་སེམས་ལ་འཁྱགས་ལྟོགས་མི་འབྱུང་བས་ང་ལ་འཁྱགས་ལྟོགས་འབྱུང་མི་སྲིད་པ། ཨ་ནི་སོ་སོའི་སེམས་ལ་འཁྱགས་ཡ་ཡོད་མ་རེད་ལྟོགས་ཡ་ཡོད་མ་རེད་རེད་བ་དང་སེམས་ལ། ད་ནི་ང་ལ་འཁྱགས་ཡ་མེད་པ་དང་ལྟོགས་ཡ་མེད་པ་རེད་པས། དེ་རེད་མི་འདུག་བ། སེམས་ལ་འཁྱགས་ལྟོགས་མི་འབྱུང་བས་ང་ལ་འཁྱགས་ལྟོགས་འབྱུང་མི་སྲིད་པ་དང། ཚ་གྲང་བཀྲེས་སྐོམ་སོགས་ཀྱི་ཚེ་ང་འཁྱགས་ང་ལྟོགས་ཞེས་ཟེར་བ་མི་འཐད་པའི་སྐྱོན། ད་སེམས་དང་ང་གཉིས་དབྱེར་མེད་ཡིན་ན། ད་ནི་ང་འཁྱགས་ཀྱི་འདུག་ང་ལྟོགས་ཀྱི་འདུག་ཟེར་ལབ་པ་དེ་མི་འགྲིག་པ་རེད། ང་ལུས་སེམས་གཉིས་དང་གཅིག་ཡིན་ན།

ལུས་འདི་སུའི་རེད་ངའི་རེད་ཟེར་བྱེད་དོ་ལུས་འདི་ངའི་རེད། སེམས་འདི་ངའི་རེད་སེམས་འདི་ཁོའི་རེད། རེད་བ་ད། བྱས་ཙང་བདག་པོ་འདྲ་པོ་དེ་ཚོ་ང་བྱེད། བྱས་ཙང་ཁྱད་གཞི་ཁྱད་ཆོས་སོ་སོར་འཛིན་པ་དོན་མེད་པས། བུམ་པའི་ཞབས། བུམ་པའི་མཆུ་ཏོ་ཟེར་གྱི་ཡོད་རེད་བ་ད། འདིར་འདི་ནི་སོ་སོར་འཛིན་པ་དོན་མེད་པའི་སྐྱོན། གཞན་ཡང་བདག་ཕུང་རང་ངོས་ནས་གྲུབ་པ་ཡིན་ན། ཡུལ་དུས་དང་ཆ་ཐམས་ཅད་ནས་གཅིག་དགོས་ཤིང། ད་གང་ཆེ་རང་ངོས་ནས་གྲུབ་པའི་གཅིག་ཡིན་ན། ཆ་ཐམས་ཅད་ནས་ཕྱེ་རྒྱུ་མེད་ཡག་གི་གཅིག་གཅིག་ཡིན་དགོས། གཅིག་ཡིན་དགོས་ཤིང་དེ་ལྟ་ན་རྩ་བ་ཤེས་རབ་ལས།

བདག་རང་བཞིན་གྱིས་འཇིག་པ་ཅན་དུ་འགྱུར་རོ་ཞེས་གསུངས་པ་ལྟར་ཕུང་པོ་སྐྱེ་འཇིག་བྱེད་པ་ཇི་ལྟ་བ་བཞིན་བདག་ཀྱང་སྐྱེ་འཇིག་བྱེད་པར་འགྱུར་ཞིང། དེ་ལྟ་ན་གཟུགས་ཀྱི་ཕུང་པོ་སྔ་ཕྱི་རྒྱུན་ཆད་པའི་ཚུལ་གྱིས་སྐྱེ་འཇིག་བྱེད་པ་བཞིན་དུ་བདག་ཀྱང་རྒྱུན་ཆད་པའི་ཚུལ་གྱིས་སྐྱེ་འཇིག་བྱེད་པར་ཐལ་བའི་སྐྱོན། སྐྱེ་བ་སྔ་ཕྱི་ང་དེ་སྐྱེ་བ་སྔ་ཕྱི་སོ་སོའི་ཕུང་པོ་དང་ངོ་བོ་རང་བཞིན་གྱིས་གཅིག་ཡིན་ན། སྐྱེ་བ་སྔོན་མའི་ང་དང་ཚེ་འདིའི་ང་གཉིས་རང་བཞིན་གྱིས་གཅིག་ཡིན་ནམ་ཐ་དད་ཡིན། གཅིག་ཡིན་ན་སྐྱེ་བ་སྔོན་མ་དུད་འགྲོར་གྱུར་པའི་གླེན་ལྐུགས་ཀྱི་སྡུག་བསྔལ་རྣམས་ཀྱང་ཚེ་འདིར་མྱོང་དགོས་པ་དང། ད་ལྟའི་མི་ཡི་བདེ་བ་དེ་སྔོན་མའི་དུད་འགྲོ་ལ་མྱོང་དགོས་པར་ཐལ་བ་དང།

དེ་ལྟར་རང་ངོས་ནས་གྲུབ་པའི་དེ་ནི་ཐ་དད་ཡིན་པ་ཡིན་ན། གཅིག་ཡིན་པ་ཡིན་ན་འགྲིག་མ་སོང་བ། སྐྱེ་བ་སྔ་མའི་སྡུག་བསྔལ་དེ་སྐྱེ་བ་ད་ལྟ་གིས་མྱང་དགོས་ཡ་ད་ལྟའི་བདེ་བ་དེ་སྐྱེ་བ་སྔ་མས་མྱང་དགོས་ཡ་ཆགས་འགྲོ་དེ་འགྲིག་མ་སོང་བ། ད་ཐ་དད་ཡིན་ན། སྐྱེ་བ་སྔ་ཕྱི་ང་རང་བཞིན་གྱིས་ཐ་དད་ཡིན་ན། འཇུག་པ་ལས་དབུ་མ་འཇུག་པ་ལས་དཔེར་ན། བྱམས་པ་ཉེར་སྦས་ལ་བརྟེན་ཆོས་རྣམས་ནི། བྱམས་པ་དང་ཉེར་སྦས་ལ་བརྟེན་པའི་ཆོས་རྣམས་ནི། གང་ཟག་སོ་སོ་བ་གཞན་ཉིད་ཡིན་པའི་ཕྱིར་ན་རྒྱུད་གཅིག་ཏུ་གཏོགས་པ་མིན་པ་སྟེ། མི་རྟོག་པ་དེ་བཞིན་དུ། བྱམས་པ་ཟེར་ན་ཐ་དད་པར་བྱེད། ཉེར་སྦས་ཟེར་ན་མི་གཞན་པ་ཞིག་བྱེད་དགོས་པ་དང། འོ་དེ་གང་ཟག་སོ་སོ་བ་རེད་བ་ད་ཁོ་གཉིས། རྒྱུད་གཅིག་ཏུ་གཏོགས་པ་མིན་པ་སྟེ་མི་རྟོག་པ་དེ་བཞིན་དུ། གང་དག་རང་གི་མཚན་ཉིད་ཀྱིས་སོ་སོ་བ་དང། དེ་དག་རྒྱུད་གཅིག་ཏུ་གཏོགས་པར་རིགས་པ་མ་ཡིན་པའི་ཕྱིར། ད་སྐྱེ་བ་སྔ་མའི་ང་དང་སྐྱེ་བ་འདིའི་ང་གཉིས་དེ་ནི་རང་ངོས་ནས་གྲུབ་པ་གྲུབ་པའི་དེ་ནི་སོ་སོ་བ་ཡིན་ན་ནི་ཁོ་གཉིས་རྒྱུད་ཁ་ཁ་རེད་འགྲོ་གི་རེད། དཔེར་ན་བྱམས་པ་ཉེར་སྦས་འདྲ་པོ་ཅིག་ཆགས་ཀྱི་རེད། ལྷས་བྱིན་དང་མཆོད་སྦྱིན་འདྲ་པོ་ཅིག་ལྷས་བྱིན་དང་མཆོད་སྦྱིན་གཉིས་རྒྱུད་ཐ་དད་རེད་བ་ད་གང་ཟག་སོ་སོ་བ་གཉིས་རེད་བ་འོ་དེ་ན་ད། སྐྱེ་བ་སྔ་མའི་ང་དང།

གལ་ཏེ་སྔ་ཕྱིའི་བདག་དེ་ནི་རང་བཞིན་གྱིས་གཞན་དུ་འགྱུར་རོ་ཞེ་ན། ད་ལྟའི་བདག་དེ་སྔར་གྱི་བདག་དེ་མེད་པར་ཡང་འབྱུང་བར་འགྱུར་བ་དང། དེ་བཞིན་དུ་སྔར་གྱི་བདག་དེ་ནི་སྔར་གྱི་ཕྱི་ཡི་གནས་པར་འགྱུར་ཞིང་ཚེ་སྔ་མ་དེ་མ་ཤི་བར་འདིར་སྐྱེ་བར་འགྱུར་བ་དང། སྔ་མའི་བདག་རྒྱུན་ཆད་པ་དང་ལས་རྣམས་ཆུད་ཟ་བ་དང། གཞན་གྱིས་བྱས་པའི་ལས་རྣམས་ནི་གཞན་གྱིས་སོ་སོར་མྱོང་བ་དང། ལས་མ་བྱས་པ་དང་ཕྲད་པ་དེ་ལ་སོགས་པ་ཐལ་བར་འགྱུར་རོ་ཞེས་གསུངས་པ་ལྟར། ཐལ་བར་འགྱུར་རོ་ཞེས་གསུངས་པ་ལྟར་ལས་བྱས་པ་ཆུད་ཟོས་པར་འགྱུར་བའི་སྐྱོན་འབྱུང་ཞིང། གལ་ཏེ་སྔ་མའི་བདག་དོར་ཡང་བདག་ཕྱི་མ་ཞིག་གིས་འབྲས་བུ་མྱོང་བས་སོ་སྙམ་ན། དེ་ལྟ་ན་རང་བཞིན་གྱིས་གྲུབ་པའི་གང་ཟག་གཞན་གྱིས་བསགས་པའི་ལས་ཀྱི་འབྲས་བུ་རང་བཞིན་གྱིས་གྲུབ་པའི་གང་ཟག་གཞན་གྱིས་མྱོང་བས་ལས་མ་བྱས་པ་དང་ཕྲད་པར་འགྱུར་བའི་སྐྱོན་སོགས་གནོད་བྱེད་དུ་མ་འབབ་པའི་བདག་ཕུང་པོ་ལྔ་དང་རང་བཞིན་གྱིས་གྲུབ་པའི་གཅིག་ཏུ་གྲུབ་ལུགས་གཅིག་གཏན་ནས་མི་འགྲོའོ་སྙམ་དུ་ངེས་པ་རྙེད་པ་ནི་བདེན་པའི་གཅིག་བྲལ་ངེས་པ་ཡིན་ད་དོན་དག་དེ་རེད། བདག་འདི་ནི་རེད་པ་ད། འདི་ནི་ཕུང་པོ་ལྔ་དང་རང་བཞིན་གྱིས་གྲུབ་པའི་གཅིག་གྲུབ་སྟངས་ཁྱོན་ནས་མི་འདུག་གཅིག་ཏུ་གྲུབ་ན་སྐྱོན་འདི་རེད་འདི་རེད་འདི་རེད་འདུག་བྱས་ནས་རེད་པ་ད། གཅིག་བྲལ་ངེས་པའི་གནད་ཟེར་བ་དེ་རེད། ཨཱ་ནི། ད། དེ་རིང་དེ་བཞག། སང་ཉིན། ལྡི་ལི་དབུས་མི་ཕྱེད་དད་པའི་ལྷ་མིའི་སྲུང་སྐྱོབ་ཚོགས་པའི་ཚོགས་གཙོ། ཆ་ཕྲེང་འཇམ་དཔལ་ཡེ་ཤེས་ལགས་མཆོག་ནས་བླ་མ་རྡོ་རྗེ་འཆང་མཆོག་ལ་རྗེ་ཚེ་འཛིན་མའི་ཚེ་དབང་གསོལ་བ་བཏབ་པ། མ་གཞི་ན་ནིང་ནས་བི་གའི་ཚེ་འཛིན་མའི་ཚེ་དབང་ཅིག་བྱེད་རོགས་ཟེར་ན་ནི་བྱེད་རྒྱུ་མ་བྱུང་བ་རེད། ད་ད་རེས་ཚེ་དབང་གསོལ་བ་བཏབ་པ་སྙན་གསན་ཞུ་དོན་བཞིན་འདུས་ཚོགས་སུ་ཨ་ནི་གསོལ་ཇ་དང་འགྱེད་པ་བཅས་འབུལ་ཆོག་པ་ཞུ། སང་ཉིན་སུད་སི་གནས་བཞུགས་ཀིས་སྟོབས་མཆོག་ནས། བློ་བཟང་བཟོད་པ་རེད་པ་ད། བླ་མ་རྡོ་རྗེ་འཆང་ལ་ཚེ་དཔག་མེད་ཚེ་དབང་གསོལ་བ་བཏབ་པར་སྙན་གསན་ཞུ་དོན་བཞིན་འདུས་ཚོགས་སུ་གསོལ་ཇ་དང་འགྱེད་གསེར་གྱི་ཕུལ་ཆོག་པ་ཞུས་ད་སང་ཉིན་ཚེ་དབང་དེ། ཆུ་ཚོད་ཞོགས་ཀའི་ཆུ་ཚོད་དགུ་པ། ཨ་ནི་ཆུ་ཚོད་བཅུ་གཉིས་མ་སོང་གོང་ལ་ཚར་འགྲོ་གི་རེད་ཚེ་དབང་དེ། ཆུ་ཚོད་དགུ་པ་འཚོགས་ཡ་ཡིན། གནངས་ཉིན་ཀ་དེ་ནས་ཡང་ད་ག་རང་ཆུ་ཚོད་དང་པོ་དེ་བཞུགས་དེ་མ་བཅད་ཡ།

བརྟག་པ་མཐའ་བཟུང་གི་གལ་སྲིད། གལ་ཏེ་འདྲ་བ་ཞིག་རེད་པ་ད། ཨ་ནི་ང་རང་ངོས་ནས་གྲུབ་ཡོད་ན། ཨ་ནི་གདགས་གཞིའི་ཕུང་པོ་དང། ཡང་ན་ངོ་བོ་གཅིག་ཏུ་གྲུབ་དགོས་རེད་ཡང་ན་ངོ་བོ་ཐ་དད་དུ་གྲུབ་དགོས་རེད། དེ་གཉིས་ལས་མ་འདས་པའི་གྲུབ་སྟངས་ཅིག་ཡོད་མ་རེད། དེ་ཡིན་དུས། རེད་པ་ད། ད་བི་གའི། གཅིག་དང་དུ་མ། གང་དུ་ཡང་མ་གྲུབ་ན། ཨ་ནི་མ་གྲུབ་པ། ཆགས་ཀྱི་ཡོད་རེད། རེད་པ་ད་ཁྱབ་པ་ངེས་པའི་གནད། ད་དེ་ལས་བི་གའི་ཨ་ནི་གཅིག་ཏུ་མ་གྲུབ། ཁ་ཟེར་བསྒྲུབ་ཟེར་བ་ལ། བདག་དང་ཕུང་པོ་གཉིས་བི་གའི་ངོ་བོ་རང་བཞིན་གྱིས་གྲུབ་པའི་གཅིག་ཡིན་ན་ནི་དབྱེར་མེད་ཅེས་ཨ་ནི་ཕུང་པོ་མང་པོ་ཡོད་པ་བཞིན་དུ་རེད་པ་ད་དེ་བདག་ཡང་མང་པོར་ཐལ་ཡང་དེ་མ་ཟད་བི་གའི་ཕུང་པོ་བི་གའི་དགག་བྲོ་བ་ཕུང་པོ་བི་གའི་རེད་བ་ད་བི་གའི་མི་རྟག་དང་ནི།

ཉེར་ལེན་མེད་པར་གཟུང་དུ་ཡོད་རིགས་ནའང། བདག་དེ་ཕུང་པོ་ལས་ད་རང་ངོས་ནས་གྲུབ་པའི་གཞན་ཡིན་ན། ད་བདག་དེ་དངོས་གནས་ཀྱི་བི་ཀའི་ཕུང་པོ་ལས་གཞན་པ་ཅིག་ཡོད་ན་ཕུང་པོ་ལ་མ་བརྟེན་པར་བདག་བི་ཀ་ཡོད་པ་ཡིན་ན། ཕུང་པོ་མེད་ན་ཡང། ཉེ་བར་ལེན་པ་ཕུང་པོ་མེད་ན་ཡང་མེད་པར། ཨ་ནི་བདག་ཟེར་བའི་གཟུང་དུ་ཡོད་རིགས་ནའང། མིང་གིས་བཏགས་རེ་བ་དང། ཡོད་རིགས་ནའང་དེ་ལྟར་གཟུང་དུ་མེད་པའི་ཕྱིར། རེ་བ་དང་གདགས་གཞི་ཕུང་པོ་ལ་མ་བཏགས་པར་ཨ་ནི་ངག་ཟེར་རྒྱུ་ཡོད་མ་རེ་བ་དང། ངག་གསལ་དེ་གདགས་གཞི་ཕུང་པོ་ལ་བཏགས་པ་རེ་བ་དང་དེ་ལྟར་གཟུང་མེད་པའི་ཕྱིར། ཅེས་པ་ལྟར་ར་ལུག་གླང་གསུམ་ལས་ར་ལུག་གཉིས་ལོགས་སུ་བཀར་བའི་ཤུལ་དུ་གླང་འདི་ཞེས་སྟོན་རྒྱུ་ཡོད་པ་ལྟར། ར་དང་ལུག་གསུམ་སྟེ་ཁོ་རང་སོ་སོ་སོ་སོར་རྫས་ལོགས་ག་ཡོད་ར་བ་དང། ཁོ་རང་ངོས་ནས་གྲུབ་པའི་རྫས་ལོགས་ག་ཡོད་ར་བ་དང། དེ་ཡོད་ཙང་ར་ལུག་གཉིས་ལོགས་སུ་བཀར་བའི་ཤུལ་ལ། གླང་ཟེར་ཅིག་མཛུབ་གུ་བཙུགས་ས་ཅིག་ཡོད་ར་བ་སྟོན་རྒྱུ་ཡོད་པ་ལྟར། གཟུགས་ཚོར་བ་འདུ་ཤེས་འདུ་བྱེད་རྣམ་ཤེས་ཕུང་པོ་ལྔ་རེ་རེ་ནས་ཕར་བསལ་ན། དེ་ཤུལ་དེ་ལ་ངའོ་ཟེར་ཅིག་ཕུང་པོ་དང་འབྲེལ་མེད་ཅིག་ངོས་འཛིན་རྒྱུ་དགོས་པ་ལས། དེ་ལྟར་ངོས་བཟུང་དུ་མེད་པ། ར་བ་དང་གཟུགས་ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུ་ཤེས་ཀྱི་ཕུང་པོ་འདུ་བྱེད་ཀྱི་རྣམ་པར་ཤེས་པའི་ཕུང་པོ་ལྔ་དེ་ཕར་བསལ་ནས་ཤུལ་དུ་ད་བདག་སེམས་དགའི་ཚུལ།

མཚན་ཉིད་མེད་པར་འགྱུར་རོ་ཞེས་པ་ལྟར་བདག་ལ་ཕུང་པོ་འདུས་བྱས་སུ་མཚོན་པའི་མཚན་ཉིད་སྐྱེ་འཇིག་སོགས་མི་ལྡན་པ་དང། ཕུང་པོ་ལ་སྐྱེ་རྒ་ན་འཆི་བྱུང་ཡང་བདག་ལ་དེ་ནས་སྐྱེ་རྒ་ན་འཆི་སོགས་མི་འབྱུང་བ་དང། ཁོ་གཉིས་འབྲེལ་མེད་དོན་གཞན་ཡིན་ཙང་ཕུང་པོ་ན་ན་བདག་ན་འཇོག་གོ་མ་རེད་པ་ད། རྐང་པ་ན་ན་ང་ན་སོང་ཟེར་ཡ་མི་འཇོག་རེད་པ་ད་འཇོག་ཡ་མེད་པ་ཆགས་འགྲོ་གོ་རེད་པ་ད། བྱས་ཙང། དེ་རེད། ཕུང་པོ་ལ་དེ་ནི་སྐྱེ་རྒ་ན་འཆི་བྱུང་ཡང་བདག་ལ་སྐྱེ་རྒ་ན་འཆི་སོགས་མི་འབྱུང་བ་དང། ཕུང་པོ་ལ་ཕན་གནོད་ཀྱིས་བདག་ལ་ཕན་གནོད་མེད་པར་འགྱུར་བ་སོགས་འཇིག་རྟེན་གྱི་ཐ་སྙད་དུ་མ་དང་འགལ་བ་དང། འཇིག་རྟེན་གྱི་ཐ་སྙད་དང་འགལ་ན་འགྲིག་གི་ཡོད་མ་རེད། དེ་ནས། ཐ་སྙད་དུ་ཐ་སྙད་དུ་མ་དང་འགལ་བ་དང། འཇིག་རྟེན་གྱི་ཐ་སྙད་གཉིས་ཡོད་རེད། འཇིག་རྟེན་གྱི་ཐ་སྙད་དུ་དུ་མ་དང་འགལ་བ་དང། ཕུང་པོ་མེད་པའི་གཞི་ལའང་ངའོ་སྙམ་པ་འབྱུང་བར་འགྱུར་བ་དང། ལས་བྱས་པ་ཆུད་ཟ་བ་དང་མ་བྱས་པ་ཕྲད་པར་འགྱུར་བའི་སྐྱོན་སྔར་བཞིན་འབབ་པ་སོགས་ཀྱི་གནོད་བྱེད་དུ་མ་འབྱུང་བས་བདག་ཕུང་པོ་དང་རང་བཞིན་གྱིས་གྲུབ་པའི་ཐ་དད་དུ་མེད་ཐག་ཆོད་རེད་སྙམ་དུ་ངེས་པ་རྙེད་པ་ནི་བདེན་པའི་དུ་བྲལ་དུ་ངེས་པའི་གནད་ཡིན། ད་གང་བྱས་བདག་དེ་འདི་ནི་ཕུང་པོ་ལས་རང་བཞིན་གྱིས་གྲུབ་པའི་ཐ།

པ། ཕུང་པོ་ལ་ང་ཟེར་བཏགས་ཙམ་དེ་གས་མ་ཚིམས་པ། ཕུང་པོའི་ངོས་ནས་ཚུར་གྲུབ་བསྡད་པ་ཅིག་སྣང་ཡོང་དུས་ད་དེས་རང་བཞིན་གྱིས་གྲུབ་པ་སྣང་ཡོང་གི་ཡོད་རེད། བདེན་པར་གྲུབ་པ་སྣང་ཡོང་གི་ཡོད་རེད། འོ་དེ་ཕར་བཀག་དགོས་ཀྱི་ཡོད་ད། བྱས་ཏེ་དེ་གཉིས་གང་དུ་ཡང་མ་གྲུབ་པར་ངེས་ན་དཔེར་ན་འགྲོ་ས་ལུང་པ་གཉིས་ལ་གཉིས་ལས་མེད་པ་ཞིག་ཏུ་བ་ལང་བོར་བ་ན། ད་ལུང་པ་གཉིས་བ་ཕྱུགས་བརླག་པ་ཡིན་ན། བ་ཕྱུགས་བདག་པོ་གིས་བ་ཕྱུགས་གཅིག་བརླག་ན་འགྲོ་ས།

གཅིག་ལ་ཚེ་དད་མི་འགྲོ། དེ་ཡིན་ཙང་ཕུ་མདའ་བར་གསུམ་དུ་བཙལ་ནས་བ་ལང་མ་རྙེད་པ་ན། ད་སོ་སོའི་བློ་ངོ་ལ་ཤར་ཏེ་བ་ལང་དེ་རྒྱུད་ནས་ལུང་པ་གཉིས་ནང་རྒྱུད་ནས་རྙེད་ཡོད་མ་རེད་པ། མ་རྙེད་པ་ན་བཙལ་རྒྱུའི་བ་ལང་ཡིད་ལ་བཞག་པ་དེ་མི་འདུག་སྙམ་པ། ལྷང་གིས་སྐྱེ་བ་ལྟར། ད་བྱ་ག་རེ་བ་ད། སོ་སོའི་སེམས་ལ་ཤར་བསྡད་ཡག་གི་བ་ལང་དེ་རྩད་གཅོད་བྱས་དུས་ལུང་པ་གཉིས་ལ་ཕྱིན། ཨ་ནི། མ་རྙེད་གང་ལ།

ངར་འཛིན་ལྷན་སྐྱེས་ཀྱི་ཞེན་ཡུལ་ང་ཞེས་ད་ལྟ་ཕན་ཆོད་མིག་གིས་མཐོང་རྒྱུ་དང་ལག་པས་བཟུང་རྒྱུ་ཡོད་པ་ལྟ་བུའི་ང་ཧྲིང་ཧྲིང་པོ་དེ། སེམས་ལ་ཡོད་རེད་པ་ད་ང་ཧྲིང་ཧྲིང་པོ་དེ་ད་མི་འདུག་སྙམ། ད་བི་ཀའི་དཔྱད་པ་བྱས་ནས་གཅིག་དུ་བྲལ་གྱི་རིགས་པའི་འོ་ད་གཅིག་བྲལ་ངེས་པ་དུ་བྲལ་ངེས་པ་ཁྱབ་པ་ངེས་པའི་གནད་ཀྱི་ཐོག་ནས་བི་ཀའི་དཔྱད་ཡོང་དུས་ང་དེ་བསྡུ་བས་སང་དང་པོ་དགག་བྱ་ངོས་ཟིན་ནས་རེ་ད་དགག་བྱ་ངོས་བཟུང་ཚར་ནས་གཞི་ནས་དཔྱད་པ་བྱས་ནས་ད། དེ་བསྡུ་བའི་རྟགས་ཀྱི་ཡོད་རེ་བ་ད། འོ་ད། བྱས་ཙང་དེ་བསྡུ་བའི་རྟགས་ཡོང་དུས་གང་མཚམས་ཅིག་ལ། དེ་ནས་ད་ལྟ་ཕན་ཆོད་མིག་གིས་མཐོང་རྒྱུ་ལག་པས་བཟུང་རྒྱུ་ཡོད་པ་ལྟ་བུའི་ང་ཧྲིང་ཧྲིང་པོ་དེ་ད་མི་འདུག་སྙམ་དུ་སྟོང་ཆམ་གྱིས་སོང་ནས། མེད་པར་ལྷང་གིས་ངེས་པ་ན་དབུ་མའི་ལྟ་བ་རྙེད་པ་ཡིན། འོ་དེ་ལྟ། དང་པོ་དགག་བྱ་ངོས་འཛིན་དེ་ཡག་པོ་གཅིག་ཤེས་བཅུག། ཡག་པོ་གཅིག་ཤེས་བཅུག་ཟེར་བ་ལ་ཤེས་ཤེས་པ་ད་དགོས་ཀྱི་རེད་རེད་པ་ད། ཡིན་ན་ཡང། ཤེས་ཤེས་བྱས་པ་གཅིག་པོ་གིས་འགྲིག་གི་མི་འདུག་ཨ། སོ་སོའི་ཉམས་མྱོང་གི་ཐོག་ནས་ཡིད་ལ་བསྒོམས་ནས། དགག་བྱ་ངོ་འཕྲོད་བཅུག་དགག་བྱ་དེ། ངར་འཛིན་འཇིག་ལྟ་གི་བི། འཛིན་ཚུལ་གྱི་ང་ཅིག་རེད་པ་ད། ང། རང་ངོས་ནས་གྲུབ་པ། འོ་ང་རང་ངོས་ནས་གྲུབ་པ་དེ་ག་འདྲ་ཅིག་འདུག་རང་ངོས་ནས་གྲུབ་པའི་ང་དེ།

དེ་ནས་རེ་བ་ད་ང་ཧྲིང་ཧྲིང་པོ་དེ་ད་མི་འདུག་སྙམ་དུ་སྟོང་ཆམ་གྱིས་སོང་ནས་མེད་པར་ལྷང་གིས་ངེས་པ་ན་དབུ་མའི་ལྟ་བ་རྙེད་པ་ཡིན་ཟེར་ཟབ་མོ་སྟོང་པ་ཉིད་གསར་དུ་རྟོགས་པ་རེད། དེའི་ཚེ་དབང་རྣོན་གོམས་པ་ཆེ་བ་ལ་གཅེས་ནོར་རྙེད་པ་ལྟ་བུའི་ཉམས་དང། ད་དབང་པོ་རྣོན་པོ་གཅིག་གོམས་པ་ཆེ་བ་རེ་བ་ད་ཟབ་མོ་སྟོང་པ་ཉིད་ལ་གོམས་པ་ཆེ་བ་བག་ཆགས་ཆེ་བ་འདྲ་པོ་དེ་འདྲ་ལ་ཨ་ནི་ཅིག།

འཛིན་སྟངས་ཤུགས་ཆེན་པོ་བྱས་ཕར་བཅོམ་ཡོང་དུས་ང་ལ་ཨ་ནེ་སྟོང་ཆམ་ཆམ་འདྲ་བོ་བློ་མི་བདེ་ཉེ་རེ་ཅིག་ཆགས་ཡོང་གི་ཡོད་ས་རེད། དེ་ནས་ཨོ་ཏོ་སི་ཅིག་གནང་བ་རེད། སེ་རའི་ཆོས་སྡིངས་སུ་ལྟ་ཁྲིད་གནང་སྐབས་རྗེ་ཤེས་རབ་སེང་གེས་ལྟ་བ་རྟོགས་པ་ན་འཇིགས་སྐྲག་བྱུང་ནས་ཕྱག་གིས་ན་བཟའི་གོང་བ་ལ་འཇུས་པ་ཨ་ནེ་དེ་རྗེ་རིན་པོ་ཆེ་གིས་མཁྱེན་པ་རེད་མཁྱེན་གི་རོ་བ་ད་ལམ་སང་འོ་ད་ཁོང་ལྟ་བ་རྟོགས་ནས་དུས་བྱས་ཤག་རྗེས་མཁྱེན་ནས་ཐུགས་དགྱེས་ཏེ་ས། སྣར་ཐང་པའི་སྐུ་མཛོད་གོང་བ་ལ་བཞག་པ་རེད་གསུངས་སོང།

བཞག་པ་རེད་གསུངས་སོ། དེ་ལ་ཐུགས་དགྱེས་ནས་སྣར་ཐང་པས་ཀུན་རྫོབ་གོང་བ་ལ་བཞག་པ་རེད་གསུངས་པ་དང། རྗེ་དངུལ་ཆུ་བས་ལྟ་ཁྲིད་གནང་སྐབས་སློབ་མ་འགའ་ཞིག་ལ། འཇིགས་སྐྲག་སྐྱེས་པའི་རབས་ཡོད། སྟོང་ཆམ་གྱིས་སོང་བ་ན་དེ་སྟོང་ཉིད་དོ། ད་སྟོང་ཉིད་འོ་དུ་ཟེར་དཔྱད་པ་བྱས་ནས་དེ་ནས་བློ་ངོ་དེ་ལ་ང་རང་ངོས་ནས་གྲུབ་པ་དེ་མི་འདུག་བསམ་ནས་དང་པོ་ཡོད་བསམ་པ་ཅིག་ཤུགས་ཡོད་རོགས་ད་ང་འདྲེན་འཇིགས་སྐྲག་གི་དབང་གིས་ང་ཟེར་རྒྱུ་ཧྲང་ཧྲང་པོ་ཅིག་གསོས་སླེབས་ཡོང་རོགས་ད་ཤ་རོ་འོ་དེ་པ།

དམ་བཅའ་བྱས་ནས་ཁས་ལེན་དེ་བཞིན་ན་ཁོས་ཁས་ལེན་ག་རེ་ལས་ཡང་གི་ཁས་ལེན་དེ་ངོ་འཕྲོད་ནས་རྟགས་གསལ་བཏང་ན་ཨ་ནི་ཚ་བོ་ཆགས་གི་རོ་བ་བི་གས་བཟོ་བདེ་བཟོ་བདེ་བཟོ་ཐུབ་གི་རོ་བ་ད་ཁས་ལེན་ག་རེ་ཡིན་མིན་ངོ་ཁྱོན་ནས་མ་འཕྲོད་ནས་ཨ་ནི་རྟགས་གསལ་ཞིབ་པོ་ཞིག་བཏང་ག་ཞིག་ལོང་བོ་ཞིབ་པོ་བཏང་ག་ཞིག་འཕག་འཚག་རྒྱབ་ཚར་འཁོར་གསུམ་ག་རེ་བྱས་ན་ཁོས་ཁས་ལེན་དེ་ལ་གནོད་གི་ཡོད་མ་རོ་བ། ཨོ་དེ་འདྲ་བོ་བི་གས་སོ་སོ་གིས་དགག་བྱ་ངོ་དེ་འཕྲོད་ནས་ཨ་ནི་དེ་ལ་ཅིག་དུས་དག་གི་རིགས་པའི་རྟགས་གསལ་ཅིག་བཏང་གི་ཡིན་ན།

དགག་བྱའི་ང་དེ་ཕར་བཀག་ཡོང་དུས་དེའི་ཤུགས་ཀྱིས་ནི་ཐ་སྙད་པའི་ང་དེ་ཡོད་རོ་བ་ཐ་སྙད་པའི་ད་ང་ཙམ་ཅིག་ཡོད་རོ་བ་ད་མིང་གིས་བཏགས་ཙམ་གྱི་ང། གདགས་གཞི་ཕུང་པོ་ལ་ང་ཟེར་བཏགས་ཙམ་གྱི་ང་ཅིག་ཡོད་རོ་བ་ད་ངའི་སྣང་བ་དེ་ཕར་ལྡོག་སྟེ། དེའི་མཉམ་གཞག་དེ་གི་ངོ་ལ་ངའི་སྣང་བ་དེ་ཡང་ལྡོག་ནི། དེ་ནི་ལྡོག་སྟེ་མ་རྙེད་པ་ན། ཆད་ལྟར་ལྷུང་དོགས་ཆེ།

ད་སྟོང་སང་སང་རེ་ཅིག་ཁང་པ་དེ་མ་སོང་ན་རོ་བ་ད་དེ་ནང་གི་གཙོ་བོ་རེད་དེ་མེད་པ་ཡིན་ན་ཁང་པ་སྟོང་སང་སང་རེ་ཆགས་གི་རོ་བ་ཨོ་དེ་རེད་ནམ་རྒྱུན་འདི་ཞིག་ཡོད་པས་ནི་ད་ཁང་པ་དེ་སྟོང་སང་རེ་ཆགས་ཤག་ཟེར་ཅིག་ཨོ་དེ་འགྲིག་གི་སོ་རོ་བ་དགག་བྱ་དེ་པིག་གཙོ་བོ་དེ་ཕར་བཀག་ཡོང་དུས་སྟོང་ཆམ་གྱིས་ཕྱིན་ནས་ཨ་ནི་ང་དེ་ཡོད་དེ་ཡ་གི་ང་དེ་ཡང་པིག་གི་ཁ་ཐུག་དེ་པིག་གི།

ད་དེ་ཁ་ཐུག་ད་རྗེས་ཐོབ་ཀྱི་དེར། སྟོང་པ་ཉིད་ལ་མཉམ་པར་བཞག་པའི་དེ་ལས་ལངས་པའི་རྗེས་ཐོབ་ཀྱི་སྐབས་ལ། གཉིས་པ་རྗེས་ཐོབ་སྒྱུ་མ་ལྟ་བུའི་སྐྱོང་ཚུལ་ནི་མཉམ་བཞག་དེ་ལས་ལངས་པའི་རྗེས་ཐོབ་ཏུ་དགག་བྱ་བཀག་པའི་ཤུལ་དུ་ལྷག་མར་ལུས་པ་གང་འདུག་བརྟགས་པ་ན་ངའི་མིང་ཙམ་ཞིག་ལྷག་པར་སྣང་ལ་ཟེར། དེ་ག་རེ་ད་ང་དེ་ཕར་རང་ངོས་ནས་གྲུབ་པའི་ང་དེ་ཕར་བཀག་ཚར་ནས་ད་དེའི་ཤུལ་ལ་ག་རེ་འདུག་ཅིག་བལྟ་ཡོང་དུས།

ཨ་ནི་ང་ཟེར་ཡག་ཅིག་དཔེ་ཧྲང་ཧྲང་པོ་ཅིག་དང་ཁྲག་ཁྲག་པོ་ར་ཅིག་ཞེ་པོ་ཅིག་དབང་ཆེན་མདོག་ཁ་པོ་ར་ཅིག་རེ་བ་ད་ལྟ་སྟེ། ཅེས་དཔྱད་པ་བཞི་གས། དགག་བྱ་ངེས་པའི་གནད་ཁྱབ་པ་ངེས་པའི་གནད་གཅིག་བྲལ་ངེས་པའི་གནད་དུ་བྲལ་ངེས་པའི་གནད་དེའི་བསམ་མནོ་ཡག་པོ་ཅིག་བཏང་ནས་ཁོ་བཟོ་ལྟ་ཅིག་བཟོས་ད། རེ་བ་ད་ང་བཟོས་པའི་ཞེ་པོ་ཅིག་ཡོད་བསྡད་པ་དེ་ཕར་བཟོ་ལྟ་བཟོས་ནས་ཕར་བཀག་བཞག་ན་དེའི་བཀག་པའི་ཤུལ་ལ་ད་ག་རེ་ཅིག་འདུག་ཟེར་ན་མིང་ཙམ་གྱི་ང་དེ་འདུག། མིང་ཙམ་གྱི་ང། བློ་བདེ་པོ་ར་ཅིག་འདུག་པས་མིང་ཙམ་གྱི་ང་རེད་ཟེར་དུས། ཨ། སོ་སོ་མིང་ཙམ་ཡིན་བསམ་དུས་སྒང་ལ་བློ་བདེ་པོ་འདུག་མི་འདུག། བློ་བདེ་པོ་མེད་ན་ནི་ད་ལྟ་ཏོག་ཙམ་འགྲིག་གི་ཡོད་མ་རེད། མིང་ཙམ་ཡིན་ཟེར་དུས་ཕར་བློ་བདེ་གི་འདུག་ན་ནི། ཡང་ཅིག་དཔྱད་པ་བྱས་འོང་ས།